དེ་ལྟ་བུ་ཞིག་ནི་སྟེང་བུ་ཏིང་འཛིན་ཅིག་ཡོང་བར་བྱེད་པ་ལ། སེམས་རགས་པ་ལ་སོགས་པ་དེ་ཚོ་ཞི་ཞེས་བསྡུ་བར་བྱེད། ཞི་ཞེས་བསྡུ་བར་བྱེད་ངེས་པར་མ་བྱས་ན། ད་ལྟ་ཞི་གནས་ཀྱི་ཏིང་འཛིན་གྱི་བསླབ་པ་གསུངས་ཡས་དེ། བྱིང་རྒོད་དང་རྣམ་གཡེང་ལ་སོགས་པ་དེ་དག་སྤོང་བས་ཀྱི། དེ་དག་ཡང་དབང་དུ་མ་སོང་བར་བྱས་ནས་རང་གི་དམིགས་ཡུལ་ལ་ཇི་ལྟར་འདོད་འདོད་དུ་མཉམ་པར་གཞག་ཐུབ་མཁན་གྱི་སེམས་ཅིག་རེད་པ་དང། གཞག་ན་རི་ཡི་དབང་པོ་ནང་བཞིན་བྱས་ནས་གཞག་ཐུབ་མཁན་གྱི་སེམས་ཅིག་རེད་པ། དེ་ཡོང་བར་བྱེད་པ་ལ་སེམས་རགས་པ་དེ་དག་ལ་ཚང་མ་མཚོན་ཅིང་ཞི་བར་བྱེད་ཀྱི།

ད་བསླབ་པ་གསུམ་པོ་དེ་ཡོད་པ་ཡིན་ན་དེ་ནི། འཁོར་བའི་རྩ་བ་མ་རིག་པ་དེ་གཅོད་ཐུབ་པ་རེད་ཟེར་དེ་ཡིན་ན་བསླབ་པ་གཞན་གཉིས་པོ་དེ། སྐྱེས་བུ་འབྲིང་གི་གནས་སྐབས་ལ་བཞག་པ་ཡིན་ན་ནི་བསླབ་པ་གསུམ་ཀ་གོ་བ་རྒྱས་པར་བཤད་དགོས། ད་ལྟ་དེ་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་གྱི་རིམ་པ་རེད་མ་གཏོགས་སྐྱེས་བུ་འབྲིང་དངོས་ཀྱི་ལམ་ལ་འཁྲིད་པ་མེད་པ་ཡིན་ཟེར་ད་བསླབ་པ་གཞན་གཉིས་པོ་དེ་སྐྱེས་བུ་ཆེན་པོའི་གནས་སྐབས་སུ། ཕར་ཕྱིན་ཐ་མ་གཉིས་ཀྱི་རྒྱས་བཤད་ལ་སྦྱར་བྱས་ནས་བཤད་ན་འགྲིག་གི་རེད་དེའི་སྐབས་སུ་མ་བཤད་ན་འགྲིག་གོ། གཙོ་བོ་གཙོ་བོ་དེ་ནི་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་དེ་རེད།

རྒྱས་བསྡུས་ཀྱི་ཁམས་ལ་བསྟན་པ་གནས་མ་གནས་དེ་ཡང། དགེ་སློང་འདུལ་བ་འཛིན་པ་ཡོད་མ་ཡོད་དང་སོ་སོར་ཐར་པའི་སྡོམ་པ་གསར་དུ་སྐྱེ་མ་སྐྱེ་ལ་རག་ལས་པ་རེད་པ། དེ་ལས་ཡེ་ནས་ང་རང་ཚོའི་བསྟན་པ་སྔ་དར་དང་ཕྱི་དར་ཡེ་ནས་བཀོད་ཚུལ། དེ་ཉིད་སྤ་རག་དེ་ལོ་མང་པོ་གྱིས་པར་བསྟན་པ་ནུབ་པ་ཡིན་ཟེར་བ་རེད་པ་བསྟན་པ་ནུབ་ཚུལ། བསྟན་པ་སྔ་དར་ནུབ་བྱས་ནས་བསྟན་པ་ཕྱི་དར་མ་རག་པ་དེ་དེ་སངས་རྒྱས་ཀྱི་བསྟན་པ་མེད་ཟེར་བ་རེད་པ། མེད་ཟེར་དེ་གསང་སྔགས་རིག་འཛིན་ལ་སོགས་པ་དེ་ཚོ་དེའི་གནས་སྐབས་སུ་ཡོད་རེད་པ་གསང་སྔགས་རིག་པ་འཛིན་པ་དཔེར་ན། སངས་རྒྱས་ཡེ་ཤེས།

རྒྱུད་ལ། སོ་སོ་ཐར་པའི་སྡོམ་པ་སྐྱེས་པ་དེ་ཉིན་ཁ་གཅིག་ནས་བཟུང་སྟེ་ནི་བསྟན་པ། འདུལ་བ་སྨད་ནས་དར་བ་ཟེར་དེ་བྱུང་བར། སྟོད་ནས་ཡར་དར་ཡས་ཏེ་ལྷ་བླ་མ་ཡེ་ཤེས་འོད་རྒྱ་གར་ནས་པཎྜི་ཏ་དྷརྨ་པཱ་ལ་གདན་འདྲེན་ཞུས་ནས། ཁོང་གིས་སོ་སོ་ཐར་པའི་སྡོམ་པ་གནང་བའི་དང་པོ་ཉིན་ཁ་དེ། དེ་ནས་འདུལ་བ་བསྟན་པ་དེ་སྟོད་ནས་དར་བ་ཡིན་ཟེར་ཏེ། ཨ་ཏོ་ཟེར་བྱས་ནས་བསྟན་པ་དར་དང་མ་དར་དེ་བསྟན་པ་ཡོད་དང་མེད་བསྟན་པ་དར་དང་མ་དར་དེ་ཚུལ་ཁྲིམས་ཀྱི་བསླབ་པ་ལ་རག་ལས་པ་རེད་པ་ཚུལ་ཁྲིམས་ཀྱི་བསླབ་པ་ཟེར་དེ་ཕྱི་རོལ་ཏུ་ནི་ཡོད་དང་མེད།

སྟེ། ལོངས་སྤྱོད་བསྟན་པ་རྫི་བུར་བ། རང་གི་རྒྱུད་ལ་ཡོད་ཀྱི་ལྷོ་བ་སངས་པོ་སྟེ། སྤྱི་སྒྲ་སུ་སྤྱི་བ་དེ་ཡིན་ན་རྟོགས་པའི་བསྟན་པ་རྫི་ཡས་དེར་བ། ལས་དང་པོ་བ་མ་ཅིག་རྫི་ཚུལ་དེར་མ་གཏོགས་ས་ལོངས་ཀྱི་རྟོགས་པ་མཐོ་པོ་ཅིག་ལ་བས་ན་ང་རང་ཚོ་ཤེས་ཤེས་ཀྱི་ནི། ཕ་ཁྱེད་དེ་འདྲ་རྩོད་དེ་ཀུན་ལས་ཡེ་ཤེས་ལོངས་ཤེས་སྣང་མཆེད་ལ་སོགས་པ་དེ་ཚོ་རྩོད་རྩོད་དེ་ཚོ་ཡང་མེ་ཡིས་མ་གི་ལྕགས་ལ་ལ་གྲངས་ཁ་བརྒྱབ་པའི་བཟོ་ལྟར་མེ་ཡིས་མ་གི་ལྕགས་ལ་ལ་དཔེར་ན་གཏེར་མི་བཏབ་པའི་བཟོ་ལྟར་རེད་མ་ཆེ། ཐང་ཆེན་པོ་ཅིག་ནས་འགྲོ་དེ་ཀུན་ལ་ལྕགས་ལ་དཔེར་ན།

ཕྱི་རོལ་ཡོད་པ་ཡིན་ན་མི་ཕོད་རང་ལ་དགོས་པ་རེད། དཔེར་ན་རང་ལ་མུ་གེ་ཆགས་ཏེ་སྐྱིད་པར་ཕྱི་རོལ། འཛམ་གླིང་ལ་ཟ་འབྲུ་ཞེ་དྲག་འབེལ་པོ་ཡོད་པ་ཡིན་ན་རང་ལ་གས་གས་ཟ་ཡ་མེད་ན་རང་མུ་གེ་ཆགས་ཏེ་བ། རང་ལ་འབེལ་ལྷུག་ལྷུག་ཡོད་པ་ཡིན་ན་ཕྱི་རོལ་ལུང་པ་ནང་འབྲུ་རིགས་དཀོན་པོ་ཡོད་པ་ཡིན་ན་རང་ཕྱུག་པོ་ཆགས་ཏེ་བ། ཨ་དེ་ནང་བཞིན་བྱས་ནས། ཚུལ་ཁྲིམས་ཀྱི་བསླབ་པ་དེ་གཙོ་བོ་གཙོ་བོ་དེ་རག་ལས་ས་དེ། བསླབ་པ་གསུམ་གྱི་ནང་རག་ལས་ས་དེ་ཡང་ཚུལ་ཁྲིམས་ཀྱི་བསླབ་པ་རེད་ལ་སངས་རྒྱས་ཀྱི་བསྟན་པ་སྤྱི་དོན་ནི་མི་ནི་དེ་སངས་རྒྱས་ཀྱི་བསྟན་པ་ལ་རག་ལས་པ་རེད།

ཡག་པོ་ཡིན་ཟེར། གལ་སྲིད་ཚུལ་བཞིན་དུ་སྲུང་མ་ཐུབ་པ་ཡིན་ན་ཡང་ཆེ་ཆེ་དེ་ཚོ་ཕར་སྲུང་གང་ཐུབ་ཅིག་ནས་སྲུང་ནས་གཞན་མ་དེ་ཚོ་ཕྱིར་བཅོས་བྱེད་གི་བྱེད་གི་བྱེད་གི་ཕྱིར་བཅོས་བྱེད་གི་བྱེད་གི་བྱེད་གི་ནས་དག་ཐུབ་ཀྱི་རེད་ཟེར། དེ་ཡང། རྒྱལ་བ་དབེན་ས་པ་ཆེན་པོ་ཡབ་སྲས་རྣམས་ཀྱི། དེ་ནས་མན་ངག་རེད་ཟེར། རྒྱལ་བ་དབེན་ས་པ་ཆེན་པོ་ལ་སོགས་པ་དེ་ཚོ་སྐུ་ཚེ་དེ་ལ་ཟུང་འཇུག་གི་གོ་འཕང་བརྙེས་པ་རེད་བ་སངས་རྒྱས་ཀྱི་གོ་འཕང་ཐོབ་པ་ཡིན་ཙང་ད་སྙིགས་མ་ལྔ་ཤིན་ཏུ་བདོ་བའི་དུས་ལ་གདུལ་བྱ་འགའ་ཞིག་འགའ་ཞིག་ནས།

ཨ་དེ་ས་དེ་ཚོ་དྲངས་ཏེ་ནི། ཇི་བཞིན་དུ་སྲུང་དགོས་པར་བྱ། དེ་སྲས་ནི་ང་ཚོ་ལྟུང་བ་དེ་འདྲ། སྲུང་མ་ཐུབ་པའི་དེ་འདྲ་ཡོད་པ་ཡིན་ནའི་ཕྱིར་བཅོས་བྱེད་ཀྱི་བྱེད་ཀྱི་བྱེད་ཀྱི་ནི་ཡང་དག་པར་བཟོད་ཅིག་ནི། དགེ་འདུན་གྱི་མདུན་དུ་ཕྱིར་བཅོས་མ་བྱས་ན་རང་གཅིག་པུ་ཡི་ཞབས་ཏུ་བཤགས་པ་བྱེད་པ་ཡིན་ནའི། སྡིག་པའི་ཆ་དེ་དག་གི་རེད་མ་གཏོགས་ལྟུང་བའི་ཆ་དེ་དག་གི་མ་རེད། ལྟུང་བ་དེ་ཡིན་གཅིག་མིན་གཅིག། དགེ་འདུན་གྱི་མདུན་དུ་བཤགས་དགོས་རེད། དགེ་འདུན་ལ་བཤགས་ནས། དག་དགོས་རེད་མ་གཏོགས་གཞན་དག་གི་མ་རེད། ཕྱིར་བཅོས་བྱེད་པ་ལ་བརྟེན་ནས་ལྟུང་བ་དག།

རྣམ་འབྱེད་ཀྱི་རྣམ་འབྱེད་ལས་བཤད་པའི་དེ་ནས་ལྟུང་བ་སྡེ་ལྔ་ལ་སོགས་པ་ངོས་འཛིན་རགས་རིམ་ཅིག་བྱུང་བ་ཡིན་ན་རང་གིས་མ་བྱས་ན་མ་བྱས་རེད་མ་གཏོགས་མི་ཤེས་པའི་ལྟུང་བ་འབྱུང་བའི་སྒོ་དེ་ཡོད་མ་རེད་པ། མི་ཤེས་ནས་ལྟུང་བ་འབྱུང་བའི་སྒོ་དེ་ཡོད་མ་རེད་པ་དེ་ས་དགེ་སློང་སྒྲུབ་ཚར་ད་ག་ལམ་སང་དགེ་སློང་གི་བསླབ་བྱ་དེ་ཚོ་གཅིག་གཉིས་ཤེས་ནས། གཅིག་གཉིས་ཤེས་ནས་མང་པོ་མ་བྱུང་བ་ཡིན་ན་གནམ་རྩེ་ལྡེང་མ་བཟོ་ད་རེ་རྗེ་རིན་པོ་ཆེས་མཛད་པའི་གནམ་རྩེ་ལྡེང་མ་དེ། དགེ་སློང་གི་ཁྲིམས་ཉིས་བརྒྱ་ལྔ་བཅུ་དེ་ཚོ་དེ་ཚོ་གང་གསལ་པོ་ཞེ་དྲག་གསུངས་འདུག་ཨང། ད་དེ་ནང་བཞིན་གསོ་སྦྱོང་དབྱར་གནས་དགག་དབྱེ་ལ་སོགས་པ་དེ་ཚོ་གསུངས་འདུག་ཨང་གནམ་རྩེ་ལྡེང་མ། ཤོག་བུ་མང་པོ་ཞིག་ཞེ་དྲགས་ཡོད་མ་རེད་ཉུང་ཉུང་ཅིག་ལས་ཡོད་མ་རེད་བ། ཨ་གལ་སྲིད་དེ་མ་བྱུང་པ་ཡིན་ན་པཎ་ཆེན་བློ་བཟང་ཆོས་རྒྱན་གྱིས་མཛད་པའི་འདུལ་བ་གི་བསླབ་བྱ་གི་སྡོམ་ཚིག་འདུག་ཨ་དེ་འདྲ་ཞག་གཅིག་གི་ཐོག་ལ་ངོས་འཛིན་བྱེད་ཀྱི་ནི་དེ་བྱས་ན་ལྟུང་བ་དེ་འབྱུང་གི་རེད་དེ་བྱས་ན་ལྟུང་བ་དེ་འབྱུང་གི་རེད་སོགས་ངོས་འཛིན་ཅིག་བྱེད་ཐུབ་པ་ཡིན་ན་ཡང་ཕན་ཡོན་ཆེན་པོ་ཞིག་ལ་ཡོང་གི་རེད་བ། མི་ཤེས་པའི་ལྟུང་བ་བྱུང་བའི་སྒོ་དེ་འགག་འགྲོ་གི་རེད་བ། ད་ཉོན་མོངས་མེད་མོ་ཡང་གི་གཏོང་བ་བྱུང་ཡང་དགོས་ཏེ་སོ་སོའི་ཐབས་ཤེས་བྱེད་ཀྱི་ནི་ཉོན་མོངས་ད་གི་བསལ་ན་ཡོད་ཀྱི་རྩ་བའི་ཉོན་མོངས་པ་དྲུག་ཡོད་རེད་བ་དང་ཉེ་བའི་ཉོན་མོངས་པ་མང་པོ་ཡོད་རེད་བ། དེ་འདྲ་ཡོད་པ་ཡིན་ཙང་ཉོན་མོངས་པ་ག་རེའི་སྒོ་ཕག་སྐྱེ་འདུག་ནའང་དེའི་མགོ་གནོན་སྐྱོན་གནོན་སྐྱོན་བྱེད་བཞིན་ནོ། དཔེར་ན་དམག་རྒྱག་ག་འགྲོ་རྒྱུ་དེ་ཀོ་ལེ་ཕ་རོལ་པོའི་དམག་གཏོགས་སུ་ཤུགས་ཆེ་གི་འདུག་ནའང་དེའི་སྔོན་ལ་མགོ་གནོན་ཐུབ་པ་བྱུང་པ་ཡིན་ན་དམག་གཞན་མ་དེ་ཚོ་མར་གནོན་ཐུབ་གི་རེད། དེ་ཡིན་ཙང་ཉོན་མོངས་ག་རེ་སྔོན་ལ་ཡར་ལངས་ཀྱི་འདུག་ན་རང་ལ་ག་རེ་གོམས་པ་ཆེ་ཡོད་ན་ཡང་དེ་ལ་གཉེན་པོ་བསྟེན་པ་དེ་གལ་ཆེན་པོ་བྱེད་བྱེད་ནས་གཉེན་པོ་བསྟེན་གྱི་བསྟེན་གྱི་བྱེད་པ་ཡིན་ན་ནི་ཉོན་མོངས་མང་ཡང་གི་ལྟུང་བ་འབྱུང་བའི་སྒོ་ཟེར་དེ་བཀག་ཐུབ་གི་རེད། བག་མེད་པས་ལྟུང་བ་འབྱུང་བའི་སྒོ་ཟེར་དེ་སྡོམ་རྒྱུ་དེ་ནི་བག་ཡོད་ལ་སྤྱོད་དགོས་པ་སྒོ་གསུམ་གྱི་སྤྱོད་པ་དེ། བག་ཡོད་བག་ཡོད་ཀུན་སྤྱོད་ཅིག་ལ་སྤྱོད་དགོས་པ། བག་ཡོད་བྱེད་པ་ཡིན་ན་ཕན་ཡོན་ཡོད་པ་བག་མེད་དུ་འབྱམས་པ་ཡིན་ན་ཉེས་དམིགས་ཆེན་པོ་ཡོད་པ། ཨ་དེ་འདྲ་བྱས་བྱས་ནས་བག་མེད་པའི་ལྟུང་བ་འབྱུང་བའི་སྒོ་དེ་བཀག། དེ་ནང་བཞིན་ཉེས་དམིགས་སུ་མི་ལྟ་ཅེས་རོ་ཁྱད་གསོད་ཀྱི་ལྟུང་བ་འབྱུང་བས། ཉེས་དམིགས་སུ་མི་ལྟ་སྟེ་སྟོན་པ་དང་སྟོན་པ་དང་ཆོས་དང་རྗེས་འབྲང་ལ་སོགས་པ་དེ་ཚོ་ལ་ཕར་ཡོན་ཏན་མང་པོ་ཡོད་པ་དང་དེ་དག་གི་བཀའ་བསླུ་བ་མེད་པ། སངས་རྒྱས་ཀྱི་བཀའ་སེམས་ཀྱི་བསླུ་བ་མེད་པ་ལས་ཀྱི་འབྲས་བུ་གཏན་ལ་འབེབས། ལས་དེ་ལྟར་དུ་བསགས་པ་ལ་འབྲས་བུ་དེ་དང་དེ་བཞིན་བྱ་བ་ཡོང་གི་རེད། དེ་ཡིན་ཙང་ནི་སངས་རྒྱས་བཅོམ་ལྡན་འདས་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་དེ་ཁྱད་གསོད་བྱས་ན་འགྲིག་གི་མ་རེད་གསུངས་ནས་ཉི་མས་སུ་མི་རྟག་ཅེས་མ་བཤད་ཅེ་ན་ཉི་མས་ལས་བརྟག་ཅེ་ན། ལྟུང་བ་ལ་སོགས་པ་ག་རེ་སྦྱངས་པ་ཡིན་ནའི་ཁྱོད་ཁྱོད་ཅེ་ན་ཉི་མས་སུ་བརྟག་ཅེ་ན། དཔེར་ན་སྐྱོན་བརྗོད་ཆེན་པོ་ནས་གསུངས་པ་ནང་བཞིན་ཅེ་ན་ས་ལ་རི་མོ་བྲིས་པ་དེས་ནི་བདེ་གཤེགས་ལྷོ་བ་དྲན་བྱས་ནས།

ལ་ལ་ཚུལ་ཁྲིམས་བདེ་བ་དེ་བསལ་ཏེ་ཚུལ་ཁྲིམས་ཡང་དག་པར་བསྲུངས་པ་ཡིན་ན་སྡོམ་པ་ལ་བརྟེན་ནས་བདེ་བ་ནས་བདེ་བ་ཤ་སྟག་འགྲོ་བ། བདེ་འགྲོའི་མཐོ་རིས་ཀྱི་ལུས་རྟེན་དེ་ཡང་དེ་ལ་བརྟེན་ནས་ཐོབ་དགོས་རེད་བ། མངོན་མཐོའི་རྒྱུ་ནི་ཚུལ་ཁྲིམས་ལས་གཞན་མེད་ཟེར། ཚུལ་ཁྲིམས་ཀྱི་བསླབ་པ་བསྲུང་བ་ལ་བརྟེན་ནས་བདེ་འགྲོའི་མཐོ་རིས་ཀྱི་གོ་འཕང་དེ་ཐོབ་དགོས་རེད་བ། བདེ་བ་ནས་བདེ་བ་ཤ་སྟག་འགྲོ་བ་མ་གཏོགས་ཕྱི་མ་སྡུག་བསྔལ་ལ་འགྲོ་ཡ་མེད་པ། ངེས་བཅུད་བཅུ་དྲུག་པ་དང་པོ།

ཨ་དེ་འདྲའི་ཆགས་འདུག་བ་རེད། དེ་ཡིན་ཙང་ནི་བསླབ་པ་གསུམ་གྱི་སྒོ་ནས་ཉོན་མོངས་པ་རྩ་བ་དེ་གཅོད་དགོས་པ་དེ་ཤེས་དེ་ཡི་ནང་ནས་ཚུལ་ཁྲིམས་ཀྱི་བསླབ་པ་དེ་གཞི་མ་ལྟ་བུ་ཡིན་ཙང་དེ་ལ་བེད་ན་གཟབ་གཟབ་བྱེད་དགོས་པ་ཕ་མ་ཨ་ནེ་སྐྱ་ཆོས་དེ་བཞིན་གཉེན་པོ་གིས་ཁང་ལོངས་པ་དེ་ཚོ་ཕེ་ཐེ་ཀོ་ལ་དེ་ཡི་ཁ་ཐུག་དེ་ཡིད་ཀྱི་མི་ཆེ་གཎྜི་དེ་ཚོ་ལག་པ་ན་འཁྱེར་བྱས་ནས་གཎྜི་གྱི་ཚད་ལ་སོགས་པ་དེ་ཚོ་རྒྱབ་ནི་ང་རང་ཚོ་གསོ་སྦྱོང་ཚོགས་དུས་གཎྜི་ཟེར་དེ་རྡུང་དགོས་རེད་བ་གཎྜི་གྱི་ཚད་དེ་རིང་ཐུང་གང་འདྲ་ཅིག་དགོས་ཀྱི་ཡོད་པ་སྦོམ་ཕྲ་གང་འདྲ་ཅིག་དགོས་ཀྱི་ཡོད་པ་རྒྱུ་ག་རེ

བཅས་པ་དེ་རྩ་བ་གཞི་བཟུང་བྱས་ནས་དེ་ནས་རང་རང་གི་ཡུལ་ལུགས་དང་མཐུན་པའི་སྒོ་ནས་ཁྲིམས་རེ་རེ་བཟོས་བཞག་རེད་བ། དཔེར་ན་ང་རང་ཚོ་རྒྱ་གར་དང་བོད་གཉིས་པོ་དེ་འདུལ་བ་གྱི་ཁྲིམས་སྲུང་ཚུལ་ཏོག་ཙེ་འདྲ་གི་མི་འདུག་བ། ཏོག་ཙེ་མི་འདྲ་དེ་ག་རེ་ཟེར་ན་ཡུལ་གྱི་ལུང་པའི་གནས་ཚུལ་ལ་བརྟག་བྱས་ནས་དེ་འདྲ་ཅིག་མཛད་གནང་བ་རེད་བ་དེ་འདྲ་ཅིག་མཛད་པ་རེད་སངས་རྒྱས་བསྟན་པ་སངས་རྒྱས་ཀྱི་བཅས་པ་དེ་ལ་འགྱུར་ལྡོག་གཏོང་ཡ་མ་རེད་བོད་ལ་སླེབས་པ་ཡིན་ནའི་སངས་རྒྱས་ཀྱི་བཅས་པ་བཅས་པ་རེད་ལུང་པ་ག་བར་སླེབས་པ་ཡིན་ནའི་སངས་རྒྱས་ཀྱི་བཅས་པ་གཅིག་རྐྱང་རེད་བ། དེ་ཡི་གཞི་བཟུང་ནས་དེ་རྩ་བ་དག་པའི་ཆོས་ལ་བཞག་བྱས་ནས་དེ་ནི། དགེ་འདུན་གྱི་འདུལ་ཁྲིམས་དེ། སངས་རྒྱས་བསྟན་པ་ལ་ཕན་པའི་ཆེད་དུ་བཟོས་པ་མ་གཏོགས་སངས་རྒྱས་བསྟན་པ་ལ་གནོད་པའི་ཆེད་དུ་དགེ་འདུན་གྱི་འདུལ་ཁྲིམས་བཟོས་ཡོད་མ་རེད་བ། སངས་རྒྱས་བསྟན་པ་ལ་ཕན་ཐོགས་པ་ཅིག་ག་རེ་འདུག། རྩ་བ། འོ་དེ་བཟོ་དགོས་རེད་བ། དཔེར་ན་ང་རང་ཚོ་ཤིང་ཨམ་གྱི། ཤིང་སྡོང་ཅིག་ཡོད་པ་ཡིན་ན་དེ་སྲུང་སྐྱོབ་ཡོང་བའི་ཆེད་དུ་སྨྱུག་མ་མང་པོ་ཅིག་མཐའ་ལ་བསྐོར་ནས། མཐའ་ལ་བསྐོར་ནས་བཙུགས་པ་ཡིན་ན་དེ་ནས་སྨྱུག་མ་དེ་ཚོས་བཀག་བྱས་ནས་སྒོ་ཕྱུགས་ལས། སེམས་ཅན་གཞན་གྱིས་གནོད་པ་སྐྱེལ་ཡ་དང་དེ་འདྲ་ཡོང་གི་མ་རེད་བ། དེ་བཀག་ཡ་དེ་ག་རེ་རེད་ཟེར་ན་ཤིང་སྡོང་ཨམ་གྱི་ཤིང་སྡོང་དེ་བཀག་ཡའི་ཕྱིར་རེད་བ། ཨོ་དེ་ལ་དེ་ནས་མཐའ་ལ་བསྐོར་དེ་གི་སྨྱུག་མ་རེ་རེ་གཉིས་རེ་བཅད་པ་ཡིན་ན་དེ་བཅད་པ་དེ་གིས་དངོས་སུ་ཁོ་རང་གནོད་ཀྱི་མ་རེད་དེ་བརྒྱུད་ནས་ནི་ཤིང་སྡོང་རྩ་བ་དེ་ལ་གནོད་འགྲོ་གི་རེད་བ། ཤིང་སྡོང་ཨམ་གྱི་འབྲས་བུའི་སྡོང་པོ་དེ་ལ་གནོད་འགྲོ་གི་རེད་བ་ཁོ་གཅིག་བཅད་གཉིས་བཅད་ནང་བཞིན་ཟེར་ལ་ཁོ་སྲུང་སྐྱོབ་བྱེད་ཡ་མེད་ཅིག་ཆགས་ཀྱི་རེད་བ་དེ་ནང་བཞིན་བྱས་ནས་བཅས་པའི་ཁ་ན་མ་ཐོ་བ་ཟེར་ཡ་དེ་སྨྱུག་མ་གྱི་ཚལ་ནང་བཞིན་བྱས་ནས་སྤྲོ་ཚོགས་སྐོར་དུ་སྐྱེལ་གི།

མི་མཐོང་ཟེར། ཁོ་རང་རང་ལ་ལས་ལ་བལྟ་གི་བལྟ་གི་བྱས་ནས་མར་འགྲོ་གི་རེད་བ་ཧ་མ་ཡིན་དེ་འདྲ་ཞིག་བྱེད་ཀྱི་ཡོད་ད་ལྟའི་འདུལ་ཁྲིམས་དེ་འདྲ་ཞིག་བྱེད་དགོས་གསུངས་བསོད་ནམས་ཀྱིས། ལ་ལས་ལ་སྐྱིད་ཅིག་ནས་འགྲོ་གི་འགྲོ་གི་བྱས་པ་ཡིན་ན་ཨ་ནི་ཡར་ཡར་ཡར་འགྲོ་གི་རོགས། ད་བཅས་པའི་ཁ་ན་མ་ཐོ་ཡང་ཕྲ་མོ་ནས་ཀྱང་བཀག་བྱས་ནས་དགེ་འདུན་གྱི་འདུལ་ཁྲིམས་ཟེར་ཡ་དེ་སྟོད་སུད་བཟོས་ཡིན་པ་རེད་ད་དེ་ཚོ་ཡི་ལུང་པ་སོ་སོ་གིས་བསྡུ་བ་ཡུལ་ལུགས་དང་མཐུན་པ་གོ་ཡོད་ས་ཡོད་སོ་སོ་ལས་དེ་ཀོ་ལས། ཏོག་ཙམ་ཏོག་ཙམ་གྱི་བསྒྱུར་བཀོད་གཏོང་གིན་གཏོང་གིན་བྱས་ནས། རྩ་བ་དེ་ཚོ་བསྒྱུར་བཀོད་གཏོང་ཡག་ཡོད་མ་རེད་པ་རྩ་བ་བསྒྱུར་བཀོད་གཏོང་ཡག་ཅིག་ཡོད་མ་རེད་པ་སངས་རྒྱས་ཀྱི་བསྟན་པ་སངས་རྒྱས་ཀྱི་བཅས་པ་དེ་ནི་གཞི་བཞག་བྱས། གནས་སྐབས་གནས་སྐབས་ཀྱི་ནི། དཔེར་ན་ང་རང་ཚོ་ལྷམ་གོག་གོན་སྟངས་རྒྱ་གར་དང་བོད་གཉིས་པོ་དེ་འདྲ་གི་མ་རེད་པ། ཨ་ནི་བོད་དང་ཨ་མདོ་ཡུལ་ཡུལ་དབུས་དང་ཨ་མདོ་ཡུལ་གཉིས་པོ་དེ་ལྷམ་གོག་གོན་ཡག་འདྲ་གི་མི་འདུག་ག་ཁོ་ག་རེ་རེད་ཟེར་ན་ཡུལ་གྱི་གནས་ཚུལ་ལ་བལྟས་བྱས་ནས་ཨ་མདོ་དང་ཨ་མདོ་ཡི་གྲྭ་པ་ཚོ་ང་རང་ཚོ་དབུས་ཀྱི་ལྷ་ས་དང་གཙང་གི་གྲྭ་པ་དང་ཨ་མདོ་ཡི་གྲྭ་པ་ཚོ་དུག་ལོག་གོན་སྟངས་ཁྱོན་ནས་འདྲ་གི་མ་རེད་པ། ལྷ་ས་ཡུལ་ལ་ཆ་བཞག་གི་ཡིན་ན་ཡང་གཙང་དང་ལྷ་ས་གཉིས་པོ་དེ་ཡང་འདྲ་གི་མ་རེད་པ། དེ་མ་འདྲ་ཡ་དེ་ག་རེ་རེད་ཟེར་ན་སྤྱིར་སངས་རྒྱས་ཀྱི་བསྟན་པ་སངས་རྒྱས་ཀྱི་བཅས་པ་བཅས་པ་གཅིག་རྐྱང་རེད་པ་བཅས་པ་གཅིག་རྐྱང་རེད་པ་རང་རང་གི་ལུང་པ་སོ་སོའི་ཡུལ་དང་མཐུན་པའི་སྒོ་ནས་ཡང་དུས་དུས་རེ་རེ་རེ་འཛིན་ཡོང་གི་རེད་པ་དུས་དུས་རེ་རེ་རེ་འཛིན་ཡོད་དཔེར་ན་ལྷམ་གོག་དེ་ཚོ་འགའ་ཤས་འགའ་ཤས་ལ་ཡང་ནི་ལྷག་མ་སངས་རྒྱས་ཀྱི་བཅས་པ་མཛད་བཞག་གི་གང་རྐྱང་རྐྱང་དེ་བྱེད་དགོས་བྱུང་ཟེར་ན་རང་གི་ལུས་ལ་གནོད་པ་ཞེ་དྲག་བྱེད་བྱས་ནས་ལུས་ཀྱི་ན་ཚ་ལ་སོགས་པ་དེ་ཚོ་ཡོང་ཡས་ཀྱི་ཉེན་ཁ་ཡོད་རེད་པ། ཡང་ན་ནི་ང་དང་ལྷ་སའི་ལྷུན་པོ་དེ་ནང་བཞིན་བྱས་ནས་སྤྱོད་ན་འདི་ས་སོ་ཡང་ལྷུན་པོ་ཤ་གསུམ་མ་སུ་འཁྱིལ་བ་དེ་བྱང་ཆུབ་ཨུ་ཚུགས་བྱས་ནས་བསྡད་པ་ཡིན་ན་ལོང་པ་ཁ་ཤས་ཁ་ཤས་ལ་དེ་ཆུ་ནི་རག་གེ་ཡོད་མ་རེད་ཨ་མདོ་དེ་ཚོ་ལ་ཆུ་ནི་རག་གེ་འོག་མ་རེད། ལྷུན་པོ་དེ་གོང་ཆེན་པོ་གྱི་ཐག་རིང་པོ་བྱས་ནས་སྔ་འགོ་འགོ་བ་རེད་ལ་དེ་གོ་བ་ནི་འགྲོ་བས་ཐུག་གི་མ་རེད་ཨ་མདོ་བ་དེ་ཚོ་ཆུ་ནི་འགྲོ་ཐུག་གི་མ་རེད། ཁོ་ཚོ་གོམས་པ་ཡིན་ན་ཁོ་ཚོ་བསྡུ་ཐག་ཆོད་འགྲོ་གི་རེད། ཨ་ཏི་ཡིས་ས་ཨ་མདོ་བ་དེ་ཚོ་ལྷུན་པོ་ནག་པོ་གོ་འགོ་བ་རེད།

ཡོད་པ་ཡིན་ན་དེ་དང་མཐུན་པའི་སྒོ་ནས་དུག་ལོག་དེ་ཚོ་བསྒྱུར་བཅོས་གཏོང་ཆོག་གི་ཡིན་པ་རེད། ཨ་མདོ་འགའ་ཞིག་འགའ་ཞིག་གིས་ཆོས་གོས་རྣམ་གསུམ་དེ་ང་རང་ཚོ་སེར་པོ་བཟོ་གི་ཡོད་རེད་པ་ཨ་མདོ་འགའ་ཞིག་འགའ་ཤས་དམར་མོ་བཟོ་གི་འདུག་ཁྱེད་ཀྱིས་མི་ཤེས་སྣམ་སྦྱར་དེ་ཚོ་དམར་མོ་བཟོ་མཁན་དེ་འདྲ་ཡོང་གི་འདུག་ག་ཤམ་ཐབས་དེ་ཡང་དྲ་སྟངས་ཚུལ་མི་འདྲ་དེ་འདྲ་ཡོང་གི་འདུག་གོན་ཚུལ་མི་འདྲ་དེ་འདྲ་རྣམ་པ་སྣ་ཚོགས་ཡོང་གི་འདུག་འོ་བྱས་ཙང་སངས་རྒྱས་ཀྱི་བསྟན་པ་དེ་འདུལ་བ་ལ་ག་རེ་ཟ་དགེ་འདུན་གྱི་སྡེ་ལ་རག་ལས་པ་རེད་ད་གཙོ་བོ།

ཁྱོན་ནས་ཡར་ལང་སྙིང་མ་བྲོ་ཞིག་དེ་འདྲ་ཆགས་ཀྱི་རེད། ནམ་ཞིག་གི་ཚེ་ན་ཐེག་པ་ཆེན་པོ་ལ་འཇུག་ནི་འཇུག་དགོས་རེད་པ་མ་འཇུག་ཐབས་ཡོད་མ་རེད་པ་དེ་བཞིན་གཤེགས་པའི་འོད་ཟེར་གྱིས་བསྐུལ་བྱས་ནས། འོད་ཟེར་གྱིས་བསྐུལ་བྱས་ནས་ཐེག་པ་ཆེན་པོ་ལ་གལ་སྲིད་འཇུག་པའི་དབང་དུ་བཏང་ན་ཡང། རྒྱལ་སྲས་ཀྱི་སྤྱོད་པ་ལ་སློབ་སྙིང་མི་འདོད་པ་དང་བྱང་ཆུབ་ཀྱི་སེམས་བསྐྱེད་སྙིང་མི་འདོད་པ་དང་ཡང་ནས་ཡང་དུ་ཞི་བདེ་ཡིད་ཚུར་འཕྲོག་ནས་ཏིང་ངེ་འཛིན་ལ་སྙོམས་པར་བཞག་འགྲོ་བ་མ་གཏོགས། རྒྱལ་སྲས་ཀྱི་སྤྱོད་པ་ལ་རྒྱ་ཆེན་པོ་དེ་འདྲ་སློབ་ཐུབ་ཡོད་མ་རེད། ང་རང་ཚོ་གཉིད་ཆེན་པོ་ཞིག་ར་ཡོང་གི་འདུག་ང་ཚོ་དུ་རྟག་ཏུ་གཉིད་ཁུག་གི་འདུག་གས། གཉིད་ཁུག་བྱེད་དུས་ཚོད་ལ་གཉིད་ག་ཚོད་ཡར་སད་ནས་ལངས་མ་ཁད་བྱས་ནས་ཡང་མི་གཅིག་ཡར་འཐེན་ན་ཡང་མར་ཉལ་འགྲོ་གི་འདུག་ག་ཡར་འཐེན་གྱིན་འཐེན་གྱིན་ལ་ཡང་མར་ཉལ་འགྲོ་གི་དེ་འདྲ་ཡོང་གི་འདུག་ག་འོ་དེ་ཚོ་ག་རེ་རེད་ཟེར་ན་གཉིད་ཀྱི་བདེ་བ་ལ་ཆགས་བྱས་ནས་གཉིད་ཀྱི་བདེ་བ་ལ་ཆགས་བྱས་ནས་དེ་ལྟ་བུ་ཞིག་ཆགས་འགྲོ་གི་རེད་པ་འོ་དེ་ནང་བཞིན་བྱས་ནས། དགྲ་བཅོས་པ་དེ་དག་ཐེག་དམན་དགྲ་བཅོས་པ་དེ་དག་ཏིང་ངེ་འཛིན་གྱི་ཞི་བདེ་དེ་ཚོ་ལ་ཡིད་འཕྲོག་བྱས་ནས་སྙོམས་པར་བཞག་དེ་ཀོ་ལ་ཁྱོན་ནས་ཡར་ལང་སྙིང་བྲོ་གི་མ་རེད། འོ་དེ་འདྲ་བྱས་དེ་ཀོ་ལ་ང་ཚོ་བསྐལ་བཟང་གི་སངས་རྒྱས་སྟོང་ལ་སོགས་པ་ཡོངས་སུ་རྫོགས་པའི་གང་འཇིག་རྟེན་གྱི་ཁམས་སུ་ཕེབས་ནས་ཆོས་ཀྱི་འཁོར་ལོ།

རགས་པ་ཡི་ཤིན་ཏུ་རྟུལ་བ་དབང་པོ་རྟུལ་བ་གྱི་ཕྱག་རྟགས། རྒྱལ་སྲས་ཀྱི་སྤྱོད་པ་ལ་མ་བསླབ་པ་བྱས། ཏིང་ངེ་འཛིན་ལ་སྙོམས་པར་བཞག་བཞག་པ་ཅིག་བྱས་ནས་ཁོ། མཐར་ཐུག་གི་ཐེག་པ་ཐོབ་ཡ་ཡོད་མ་རེད་མཐར་ཐུག་ཐེག་པ་གཅིག་མ་གཏོགས་མཐར་ཐུག་ཐེག་པ་གསུམ་ཡོད་མ་རེད་བ། དེ་ཡིན་ཙང་ངེས་པར་དུ་ཡང་ཐེག་པ་ཆེན་པོ་ལ་འཇུག་ནི་འཇུག་དགོས་རེད། དེ་ལས་དང་པོ་ཉིད་ནས་འཇུག་བཞག་གི་ཡིན་ན་ཡག་ཡོད་རེད། ཐེག་པ་ཆེན་པོ་རི་སྐྱེས་ཀྱི། ཐེག་དམན་དགྲ་བཅོམ་པའི་གོ་འཕང་ལ་བཀོད་པ་ལས། ཐེག་པ་ཆེན་པོའི་རིགས་ཅན་གཅིག་ལོག་ལྟ་སྐྱེས་བྱས་ནས་དམྱལ་བ་ན་འགྲོ་བ་དེ་དམྱལ་བ་ན་འགྲོ་བ་དེ་མགྱོགས་ཡོད་རེད། དཔེར་ན་ཐེག་པ་ཆེན་པོའི་རིགས་ཅན་གཉིས་ཡོད་པར་བཤད། གཅིག་ནི་ཐེག་དམན་གྱི་ཆོས་བསྟན་བྱས་ནས་ཉི་མ་གཅིག་རེ་ལ་དགྲ་བཅོམ་པའི་གོ་འཕང་ཐོབ་ནས་འཁོར་བ་ལས་ཡར་གྲོལ་ནས་ད་ཁོ་བདེ་བ་རྐྱང་རྐྱང་མ་གཏོགས་སྡུག་བསྔལ་ཅིག་མྱོང་དགོས་མ་རེད་པ། དེ་ནས་བཟུང་སྟེ། སྐྱེ་འཆི་ལ་རང་དབང་ཐོབ་ཚར་རེད་པ། སྐྱེ་བ་ལེན་ཡ་ཡོད་མ་རེད་སྐྱེ་འཆི་ལ་རང་དབང་ཐོབ་ཚར་རེད་པ། ཁོ་ཉི་མ་གཅིག་རེ་ལ་དཔེ་བདེ་བ་ཆེན་པོ་ཞེ་པོ་ཅིག་ལ་སླེབས་ཚར་རེད་པ། གཅིག་དེ་ནས་ལོག་ལྟ་སྐྱེས་བྱས་ནས་དམྱལ་བ་ན་འགྲོ་བ་ཡིན་ན། ཁོ་གཉིས་གཉིས་ཡིན་ན་ནི་ད་ལྟ་གནས་སྐབས་ལ་ལྟ་གི་ཡིན་ན་དགྲ་བཅོམ་པ་དང་དམྱལ་བ་ན་འགྲོ་མཁན་གཉིས་པོ་དེ་དམྱལ་བ་ན་འགྲོ་མཁན་དེ་སྡུག་བསྔལ་ཆེན་པོ་ཞེ་དྲག་རེད།

ནང་དུ་ཡང་དག་འཇོག་ལ་སོགས་པ་དེ་ཚོ་ཏིང་ངེ་འཛིན་ལས་ཡར་བཞེངས་ནས་བསོད་སྙོམས་ཕེབས་བསོད་སྙོམས་ཕེབས་ཙང་ལྷུང་བཟེད་དང་མཁར་གསིལ་བསྣམས་བྱས་ནས་དགེ་སློང་དྲུག་ཅུ་ཐམ་པ་དེ་ལ་ཆོས་སྟོན་གར་ཕེབས་པ་ཡིན་པ་རེད་ཆོས་སྟོན་གར་ཕེབས་ག་ལ་ཀ་དེ། རྗེ་བཙུན་འཇམ་པའི་དབྱངས་ཀྱིས་དེ་མཁྱེན་བྱས་ནས། ད་དེ་ཐེག་པ་ཆེན་པོའི་རིགས་ཅན་རེད་གནས་བརྟན་འོད་སྲུང་ཆེན་པོས་ཐེག་དམན་གྱི་ཆོས་བསྟན་དགྲ་བཅོམ་པའི་གོ་འཕང་ཐོབ་པ་ཡིན་ན་ཁོ་ཚོ་འཕྲོ་བརླག་ཞེ་པོ་ཅིག་འགྲོ་གི་འདུག་གསུངས་སོ་ན་རྗེ་བཙུན་འཇམ་པའི་དབྱངས་སྔོན་ལ་ཕེབས་བྱས་ནས་ཐེག་པ་ཆེན་པོའི་ཆུ་བསྟན། ཐེག་པ་ཆེན་པོའི་ཆོས་བསྟན་བྱས་ནས་ཁོ་ཚོ་ཐེག་པ་ཆེན་པོའི་ཆོས་དེ་བློ་ལ་མ་ཤོང་བར་ལོག་ལྟ་བྱས་ལོག་ལྟ་བྱས་ནས་ཁ་ནས་ཁྲག་སྐྱུགས་ནས་ཤི་ནས་དམྱལ་བ་མནར་མེད་ན་སྐྱེས།

ཁག་ལེགས་པོ་བྱེད་པའི་ཞེ་དྲག་གི་སློབ་ཚུལ་ཟེར་ཏེ་ག་འདྲ་བྱེད་ཟེར་ཟེར་ཏེ་ང་རང་གིས་ཆོས་བསྟན་པ་ཡིན་ན་དྲུག་ཅུ་དང་དགེ་སློང་དྲུག་ཅུ་ཐམ་པ་དེ་སྟན་ཐོག་དེ་ག་རང་གི་ཡིན་ནའི་དགྲ་བཅོམ་པའི་གོ་འཕང་ཐོབ་འགྲོ་གི་རེད། འཇམ་དཔལ་དབྱངས་ཀྱིས་ཐེག་པ་ཆེན་པོའི་ཆོས་བསྟན་ཙང་ཁོ་ཚོ་ལོག་ལྟ་བྱས་ནས་ཤི་ནས་ད་ད་ལྟ་དམྱལ་བ་ན་དམྱལ་བ་མནར་མེད་ན་སྐྱེས་བཞག་དེ་ཞེ་དྲག་དཔེ་ཕངས་པོ་བྱུང་ཟེར་ཞུས་ཏེ་དེ་བཞིན་གཤེགས་པ་གིས་རྗེ་བཙུན་འཇམ་དཔལ་ཐབས་ལ་མཁས་པ་རེད་ནས་ཁྱེད་རང་སྐད་ཆ་མ་མང་ཟེར་ནས་ཁ་བཀག་པ་ཡིན་པ་རེད་རྗེ་བཙུན་འཇམ་དཔལ་གྱི་སྤྱོད་པ་དེ་ཁྱེད་རང་གིས་ཤེས་ཀྱི་མ་རེད། འཇམ་དཔལ་གྱིས་ཆོས་བསྟན་པས་དམྱལ་བ་མནར་མེད་ན་འགྲོ་བ་རེད་བ་དམྱལ་བ་མནར་མེད་ན་ལོ།

རྟགས་ཤུགས་ག་གེ་ཡོད་མ་རེད་པ། དེ་ཡིན་ཙང། ཆུ་བརྒལ་ཐེངས་གཅིག་ལ་རྒྱས་ཅི་མ་བྱས་ཅི་ནས་ཕར་འགྲོ་བ་དང་ཆུ་བརྒལ་ཐེངས་གཅིག་ལ་གཉིས་རྒྱས་སུ་ཆེ་བ་བྱས་ཅི་ནས་དང་པོ་ཐེག་དམན་ལམ་དུ་འཇུག། དགྲ་བཅོམ་པའི་གོ་འཕང་གི་བར་དུ་ཕྱིན་དེ་ནས་གཞི་ནས་ཐེག་པ་ཆེན་པོ་ལ་འགྲོ་བ་དེ་ལས་ཀྱང་དང་ཐོག་ནས། ངེས་འབྱུང་གི་བསམ་པ་བཅོས་མ་མ་ཡིན་པ་ཅིག་སྐྱེས་ཚར་ཙ་ན་དེ་ནས་ཐེག་པ་ཆེན་པོ་ལ་འཇུག་སོང་ན། ཐེག་པ་ཆེན་པོ་ལ་འཇུག་པ་དེ་ཡག་གི་རེད་ཐེག་པ་ཆེན་པོའི་རིགས་ཅན་ཡིན་ན་ཐེག་པ་ཆེན་པོ་ལ་འཇུག་པ་དེ་ཡག་ཡིན། ད་ཐེག་པ་ཆེན་པོ་ལ་འཇུག་དགོས་ཀྱི་ཡོད་ན་འཇུག་ས་ག་བ་རེད་ཟེར་ན་བྱང་ཆུབ་སེམས་ཁོ་ན་ལ་བརྟེན་ནས་འཇུག་དགོས་པ་རེད། བྱང་ཆུབ་སེམས་དེ་ཡོད་པ་ཡིན་ན་ཐེག་ཆེན་པའི་གྲལ་ན་ཚུད་འགྲོ་བ་དང་བྱང་ཆུབ་སེམས་མེད་པ་ཡིན་ན་ཐེག་ཆེན་པའི་གྲངས་མ་སླེབས་པ། དེ་འདྲ་ཡིན་ཙང་འཇུག་སྒོ་དེ་ཐེག་ཆེན་ཐེག་པ་ཆེན་པོ། བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་ཁོ་ན་མ་གཏོགས་གཞན་འཇུག་སྒོ་གཞན་པ་གང་ཡང་ཡོད་མ་རེད། སྔགས་དང་ཕ་རོལ་ཏུ་ཕྱིན་པ་གཉིས་ཀ་ལ་ཡང་ཐེག་ཆེན་ལམ་གྱི་འཇུག་སྒོ་དེ། བྱང་ཆུབ་ཀྱི་སེམས་ཁོ་ན་རེད་མ་གཏོགས་གཞན་ཡོད་མ་རེད་པ་བྱང་ཆུབ་སེམས་ཁོ་ན་ལ་རག་ལས་པ་རེད། དེ་ཡང་དེ་ནས།

ཨ། དེ་ཡིན་ཙང་རྗེ་རིན་པོ་ཆེས་ཆོས་ཐེག་པ་ཆེན་པོའི་ཆོས་ཡིན་པས་མི་ཕན་ཟེར། ཆོས་དེ་ཐེག་པ་ཆེན་པོའི་ཆོས་ཡིན་པ་ཙམ་གྱིས་རང་ལ་གང་ཡང་ཕན་གྱི་མ་རེད་ཟེར་གང་ཟག་གང་རང་རང་ཐེག་པ་ཆེན་པོ་ཚུད་པ་ཞིག་དགོས་རེད། གང་ཟག་ཐེག་པ་ཆེན་པོ་ཚུད་དང་མ་ཚུད་དེ་བྱང་ཆུབ་ཀྱི་སེམས་དེ་ཡོད་མེད་ལ་རག་ལས་པ་རེད་ཟེར་ནས་ལམ་རིམ་ཆེན་མོ་ནས་ནན་ཏན་གྱིས་གསུངས་པ་རེད་བ། དེ་ཡིན་ཙང་ང་ཚོར་བྱང་ཆུབ་ཀྱི་སེམས་དེ་མེད་པ་ཡིན་ན་སྔགས་ཀྱི། དེ་ནས། བསྐྱེད་རིམ་གྱི་རྣལ་འབྱོར་མཐར་ཕྱིན་པ་བྱས་ཀྱི་ནས་གདོན་འདྲེ་ལ་སྐྱེ་མཁན་དང་དམྱལ་བ་འགྲོ་མཁན་དེ་འདྲ་ཡི་མང་པོ་བྱུང་བ་རེད་ཟེར། ཙ་ན་ཀྱ་ཡི་ལོ་རྒྱུས་དང། དེ་ནས་སྔ་རབས་རྒྱ་གར་གྱི་གཤིན་རྗེ་གཤེད་རྣལ་འབྱོར་པ་ཅིག་བོད་ལ་དེ་ནས།

མ་ཎི་ཚིག་ཁ་ཅིག་དྲངས་པ་ཡིན་ནའི་དེ་ཐེག་པ་ཆེན་པོའི་ཆོས་ལ་སོང་བ་རེད་བྱང་ཆུབ་སེམས་ཡོད་པ་ཡིན་ན། དེ་ཡིན་ཙང་ཐེག་ཆེན་ལམ་གྱི་འཇུག་སྒོ་ཡིན་ན་སེམས་བསྐྱེད་དེ་ཁོ་ན་རེད་མ་གཏོགས་གཞན་མ། སྟོང་ཉིད་རྟོགས་པའི་ཡེ་ཤེས་ཡང་ཐེག་པ་ཆེན་པོའི་ཆོས་ལ་འགྲོ་གི་མ་རེད་གཞན་མ་ད་ལྟ་ཅེས་རེ་བ་སྟོང་ཉིད་ཆུ་རྟོགས་པའི་ཡེ་ཤེས་བྱང་ཆུབ་ཀྱི་སེམས་ཀྱིས་ཁ་ལོ་སྒྱུར་དགོས་རེད་མ་གཏོགས་བྱང་ཆུབ་སེམས་མེད་པ་ཡིན་ན། སྟོང་ཉིད་རྟོགས་པའི་ཡེ་ཤེས་ཡིན་ནའི་ཐེག་པ་དམན་པའི་ལམ་ལ་འགྲོ་རྒྱུ་མ་གཏོགས། ཐེག་པ་ཆེན་པོའི་ལམ་ལ་འགྲོ་གི་མ་རེད། ཀྱེ་རྡོ་རྗེ་རྣལ་འབྱོར་པ་ཅིག་ཀྱེ་རྡོ་རྗེ་ནི་ཡེ་རྡོ་རྗེ་རྡོ་རྗེ་བསྒོམས་བྱས་ནས། བསྐྱེད་རིམ་དང་རྫོགས་རིམ་སུ་ཐོབ་པའི་དམན་པ་བརྟན་པོ་ཞེ་དྲག་ཡོད་རེད་དེ་ཡེ་ནས་བྱང་ཆུབ་སེམས་མེད་པའི་སྟོབས་ཀྱིས་རྒྱུན་ཞུགས་ཀྱི་འབྲས་བུ་ཐོབ་པ་རེད། རྒྱུན་ཞུགས་འབྲས་བུ་ཐོབ་པ་དེ་ཡང་བྱང་ཆུབ་སེམས་མེད་པའི་སྟོབས་ཀྱིས་ལན་པ་རེད། དེ་ཡིན་ཙང་ཉི་མ་སྟོན་ཡང་ནི་ང་ཚོ་བྱང་ཆུབ་སེམས་དེ་ལ་ཡིན་ན་ནན་ཏན་བྱས་ནས་སྦྱོང་ན་ནའང་ནི་ང་ཚོ་ལུས་དེ་དེ་ཡི་དེ་དུས་བཅོས་མིན་གྱི་མྱོང་བ་ཐོན་པ་ཅིག་གལ་སྲིད་དེ་མ་བྱུང་པ་ཡིན་ན་རྩོལ་བཅས་ཙམ་གྱི་མྱོང་བ་ཐོན་ཐུབ་པ་ཅིག།

ད་ལྟ་ང་རང་ཚོ་སློབ་མ་བརྒྱུད་ནས་སྐབས་དེ་བྱང་ཆུབ་ཀྱི་སེམས་སྐྱེ་ཐུབ་དང་མ་ཐུབ་ཙང་ཡང་ཡང་ནས་ཐེ་ཚོམ་དེ་གྱིས་མ་རུང་བ་ཚེ་འདི་ལ་སྦྱངས་ན་སྐྱེ་ཐུབ་ཀྱི་ཡོད་ན་ཡང་ན་སྐྱེ་ཐུབ་ཀྱི་མེད་ན་དེ་ཙང་གྱིས་ཡང་ཐེ་ཚོམ་ཡོད་མ་རུང་བ། ནམ་ཞིག་གི་ཚེ་ན་སྦྱང་སྦྱང་སྦྱང་བྱས་ནས་རང་རྒྱུད་ལ་མ་སྐྱེས་པ་ཡིན་ནའི་ད་སྦྱང་གི་ཡིན་ན་ད་སྐྱེ་ཐུབ་པ་ཅིག་ཐག་ཆོད་བྱས་ད་སྐྱེ་ཐུབ་ཀྱི་རེད་བསམ་སེམས་ནང་གི་ཚོད་ཙམ་ཞིག་སླེབས་པ་ཡིན་ན་རྨིང་བུར་དུ་ཚུད་པ། དེ་ལས་ལྷག་ཙམ་ཕྱིན་པ་ཡིན་ན་རྩོལ་བཅས་ཀྱི་མྱོང་བ་ཐོན་པ་སོགས་ཡིན་ཏེ། བསྒོམས་པ་དེ་ཡི་ཚེ་ན་སྒོམ་བཞིན་པའི་གནས་སྐབས་དེ་ཡི་ཚེ་ན་བྱང་ཆུབ་ཀྱི་སེམས་དེ་ཡོང་པ་བཅས།

དེ་ནས་རིགས་ཀྱི་སྒོ་ནས་བྱ་ཡི་ཚོགས་ཚོང་ཅིག་སྒང་ག་ཟིལ་གྱིས་གནོན་ཐུབ་པ་རེད་ཟེར། དེ་ནང་བཞིན་གྱི་ནི་བྱང་ཆུབ་སེམས་རིན་པོ་ཆེ་རང་རྒྱུད་ལ་སྐྱེས་པ་དང་བཅས་དགྲ་བཅོམ་པ་དེ་ཚོ་ཟིལ་གྱིས་གནོན་ནི་དགྲ་བཅོམ་པའི་ཡོན་ཏན་དཔེ་རྒྱ་ཆེན་པོ་ཞེ་དྲག་ཡོད་རེད་དེ་དེ་ཚོའི་ལྟག་ལ་དཔེ་ཡར་དེའི་ཆུ་བོའི་ནང་དུ་འདྲ་ཆགས་པ་རེད་ཟེར། བཞི་པ་བྱང་ཆུབ་ཀྱི་སེམས་ཀྱི་སེམས་རྒྱུད་ལ་སྐྱེས་ན་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར་རོ་ཞེས་བྱང་ཆུབ་སེམས་ཀྱི་རྒྱུད་ལ། སྐྱེས་གྱུར་ན་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར་ཞེས་པ་ལྟར་ལྷ་དང་བཅས་པའི་མཆོད་པའི་ཞིང་མཆོག་ཏུ་འགྱུར་ལ་ཞེས་མཆོད་པའི་ཞིང་མཆོག་ཏུ་གྱུར་པ་དེ་ཡིན་པ་རེད། སེམས་དེ་ཡང་དུས་ཐུང་ངུ་རེ་ལ་འབྱོངས་པ་མིན་ཅི་སྟེ། ལྷ་སྔགས་ལ་ངོ་བོ་གྲུབ་པ་དེ་ལོ་མང་པོ་ཡི་བརྩོན་འགྲུས་བྱས་པ་ལ་བརྟགས་བྱས་ན་བྱང་ཆུབ་སེམས་ལ་དེ་ལས་ཀྱང་རེ་ཟད་ཅིག་བརྩོན་དགོས་ཡག་ལྟ་ཅི་རེད། རང་རེ་དེ་ལ་དཀའ་ལས་བྱས་ཀྱང། བྱས་རིན་ཆོག་པ་ཞིག་ཡོད་རེད། ལྷ་བསྒོམས་པ་དང་སྔགས་བཟླས་པ་དེ་ཚོ་ལ་ལོ་མང་པོ་དེ་འདྲ་དཀའ་བ་བྱེད་དགོས་ཀྱི་ཡོད་ན་བྱང་ཆུབ་སེམས་ལ་དཀའ་ལས་བྱས་པ་དེ་བྱས་རིན་ཆོག་པ་རེད། ཁོ་ལ་ལོག་པའི་མི་ཚེ་གཅིག་རིང་ལ་འབད་བྱེད་དགོས་བྱུང་སོང་ན་དེ་བྱེད་རིན་ཆོག་པ་ཞིག་རེད། བཀའ་གདམས་གོང་མ་ཚོས་སྒོམ་རྒྱུའི་ལྷ་གཟུགས་རེ་རེ་དང་འདྲེན་རྒྱུའི་སྔགས་རེ་ཀུན་ལ་ཡོད་དེ་བསམ་རྒྱུའི་ཆོས་ཤིག་མེད་པས་ལན་པ་གསུངས་ཟེར་དེས་ན་སེམས་དེ་ལ་བག་ཆགས་འཇོག་ཐུབ་པ་ཙམ་བྱུང་ཡང་གནད་ཆེ་སྟེ་སྔར་སངས་རྒྱས་ཀྱི་གསུང་སྔར་སངས་རྒྱས་ཀྱི་གསུང་གི་སྒྲ་ཐོས་པ་ཙམ་གྱིས་ཀྱང་ངང་པ་ལྔ་བརྒྱ་ཡི་ལྷར་སྐྱེས་ནས་བདེན་པ་མཐོང་བ་དང། རྒྱལ་པོ་མ་སྐྱེས་དགྲ་ལ་སྟོང་ཉིད་ཀྱི་བག་ཆགས་ཤིན་ཏུ་ཆེ་བ་ཡོད་པས། གདོང་ཚོད་གཅིག་གིས་བཀག། དེ་ཐུགས་བོར་བ། དེ་ནོ་ཞེས་བྱས་ནས་སེམས་རྒྱུད་ཀྱི་རྩི་དང་འདྲིལ་བའི་བྱང་ཆུབ་སེམས་རིན་པོ་ཆེ་དུ་ཡོད་པ་ཡིན་ན་དགེ་བ་ཚང་མ་ཐམས་ཅད་སངས་རྒྱས་ཐོབ་བྱེད་ཀྱི་རྒྱུ་ལ་ཡང་བསྒྱུར་ཐུབ་ཀྱི་རེད་ཁྱེད་རིག་ཐོགས་མེད་པར་འགྱུར་བས་ནི། བསྒྱུར་ཐུབ་མཁན་དེ་ནི་བྱང་ཆུབ་ཀྱི་སེམས་ལ་རག་ལས་པ་རེད། དགེ་བ་གཞན་ཀུན་ཆུ་ཤིང་བཞིན་དུ་ནི་འབྲས་བུ་བསྐྱེད་ནས་ཟད་པར་འགྱུར་བ་ཉིད་བྱང་ཆུབ་སེམས་ཀྱི་ལྗོན་ཤིང་རྟག་པར་ཡང་འབྲས་བུ་འབྱིན་པས་མི་ཟད་འཕེལ་བར་འགྱུར་ཞེས་གསུངས་པ་བཞིན། བསོད་ནམས་ཀྱི་ཚོགས་རྫོགས་པ་ལ་དེ་ལས་ལྷག་པ་མེད་དེ།

ཚོགས་རྒྱ་ཆེན་པོ་དེ་ཡང་ད་ག་རང་གིས་གོ་ཆོད་པ། དེ་མེད་པ་ཡིན་ན་གཞན་དགེ་བ་ག་ཚོད་ཡོད་པ་ཡིན་ན་ཚོགས་བདེ་བླག་ཏུ་རྫོགས་ཐུབ་ཀི་མ་རེད། བྱང་ཆུབ་སེམས་ཀྱི་དགེ་རྩ་ཡིན་ན་མ་མའི་རྐང་རྗེས་འཕེལ་བ་དེ་ཀུན་དགའ་བ་གའི་ཟད་མི་ནུས་པ་དང་བསྐལ་པའི་ཀློང་གི་ཀྱང་ནི་ཟད་མི་ནུས་པ་དེ་འདྲ་བྱུང་བ་རེད་ཟེར་བྱང་ཆུབ་སེམས་ཀྱིས་ཟིན་པའི་དགེ་རྩ་དེ་རྒྱ་ཆེ་ཐག་ཆོད་ཀྱི་ནི་མ་མའི་རྐང་རྗེས་འཕེལ་བ་དེ་ཡང་ནི་ཟད་ནི་ཟད་མི་ཐུབ་པ་དེ་འདྲ་ཞིག་ཆགས་པ་རེད་ཟེར་དེ་ཡིན་ཙང་བྱང་ཆུབ་སེམས་དེ་ཚོགས་བདེ་བླག་ཏུ་རྫོགས་པ་ཟེར་ལས་ལྷག་པོ་ཅི་ནས་ཚོགས་རྫོགས་འགྲོ་གི། བྱང་ཆུབ་སེམས་ཡོད་པ་ཡིན་ན་བྱང་ཆུབ་སེམས་མེད་པ་ཡིན་ན་དཀའ་ལས་ག་ཚོད་བརྒྱབ་པ་ཡིན་ནའི་དེས་ཚོགས་བདེ་བླག་ཏུ་རྫོགས་མི་ཐུབ་པ། སྒྲིབ་པའམ་སྡིག་པ་དག་པ་ལ་ཡང་དེས་དེ་ལས་ལྷག་པ་མེད་དེ། སྡིག་སྒྲིབ་མྱུར་དུ་འབྱང་བ་ཟེར་བ་དེ་རེད་སྡིག་སྒྲིབ་མྱུར་དུ་འབྱང་བ་དེ་སྤྱོད་འཇུག་ལས་སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་བ་དགེ་གཞན་གང་གིས་ཟིལ་གྱིས་གནོན་པར་འགྱུར། རྫོགས་པའི་བྱང་ཆུབ་སེམས་མེད་པ་ཡིན་ན་དགེ་བ་གཞན་སུས་ཟིལ་གྱིས་གནོན་ཐུབ་ཀྱི་རེད་ཟེར་བོར་བ་གང་གིས་གནོན་པར་འགྱུར་རོ་ཟེར་ཏེ་མི་འགྱུར་རོ། གནོན་པར་འགྱུར་ཏེ་མི་འགྱུར་རོ་ཟེར་བ།

རྒྱས་པར་སྡིག་པ་བསགས་པ་དེ་ཡིས་ནི་དུས་རྟག་ཏུ་ས་བསགས་པ་ཇི་སྟེ་ཆུག་བར། ག་རེ་སོན་སངས་རྒྱས་བསྟན་པ་ཡོད་ནའང་འདྲ་མེད་ནའང་འདྲ་སྡིག་པ་བསགས་ཆུག་བར་བ། དེ་ཡིན་ཙང་སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་ཟེར། སྡིག་པ་དེ་ཡིན་ན་ཤིན་ཏུ་སྟོབས་ཆེ་བ་ཡུན་རིང་པོ་ཡིན་པ་རྒྱུན་དུ་བྱས་པ། དེ་འདྲ་ཡིན་ཙང་སྟོབས་ཆེན་པོ་ཞེ་དྲག་རེད། སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་ཟེར། ཨོ་དེ་ལྟ་བུ་དེ་ནི་ང་རང་ཚོ་ལས་དང་པོ་བ་རྣམས་ཀྱི། དགེ་བ་དེ་ཆུང་ངུ་ཆུང་ངུ་ཅིག་མ་གཏོགས་མེད་པ་དེ་ཡང་ཉམ་ཐག་པ།

དགེ་བ་གིས་སྡིག་པ་ཟིལ་གྱིས་གནོན་ཐུབ་ཟེར་དེ་ཧ་ཅང་ཁག་པོ་ཁག་པོ་རེད་བཞག་རོ། དེ་ཡིན་ཙང་དེ་ལྟ་བུ་བྱང་ཆུབ་ཀྱི་སེམས་ཅིག་སྐྱེ་ཐུབ་པ་ཡིན་ན། བྱང་ཆུབ་ཀྱི་སེམས་དེ་ཁོ་རང་གི་སྟོབས་ཀྱིས་སྡིག་པ་ཆེན་པོ་བསྐལ་པ་ཐོག་འཁོར་བ་ཐོག་མ་མེད་པ་ནས་བསགས་བཞག་མཁན་གྱི་ཨ་ནི་སྡིག་པ་སྟོབས་ཆེན་པོ་དེ་འདྲ་ཡིན་ན་ཡང་སྐད་སྐད་ཅིག་གི་རིང་ལ་བའི་ཟིལ་གྱིས་གནོན་བྱས་ནས་སྡིག་པ་ཚང་མ་ཐིག་གོ་ང་མེད་པར་བཟོས་ཁོ་བས་འོ་དེ་འདྲ་ཀྱི་བློ་ཁྱེད་ཀྱི་ཡོན་ཏན་རེད་ཟེར་སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་ཞེས་ཏེ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ།

དུས་ཚོད་རིང་པོ་མ་འགོར་བ་བྱས་ནས་དུས་ཚོད་ཐུང་ཐུང་ཡི་ངོས་ནས་དེ་དག་ལས་གྲོལ་ཐུབ་ཀྱི་རེད། དེ་ཡིན་ཙང་དེ་ལ་བག་ཅན་རྣམས་ཀྱིས་ཅིས་མི་བརྟེན་ཟེར་བག་ཡོད་དང་ལྡན་པའི་གང་ཟག་སངས་རྒྱས་ཀྱི་གོ་འཕང་ཐོབ་པར་འདོད་མཁན་གྱི་མི་བག་དང་ལྡན་པ་དེ་འདྲ་ཡིན་ན་བྱང་ཆུབ་ཀྱི་སེམས་ལ་མ་བརྟེན་པ་དེ་ག་རེ་ཡིན་ངེས་པར་དུ་ཡང་ཁོ་བརྟེན་དགོས་ཀྱི་འདུག་བྱང་ཆུབ་ཀྱི་སེམས་ལ་བརྟེན་པ་ཡིན་ན་འཇིགས་པ་ཚང་མ་ཐམས་ཅད་ལས་གྲོལ་བྱས་ནས་སངས་རྒྱས་ཀྱི་གོ་འཕང་བདེ་བླག་ཏུ་ཐོབ་ཐུབ་ཀྱི་འདུག།

དེ་ག་འདོན་པ་ཡིན་ན་དེ་འདྲ་ཡོང་གི་རེད་ཅེས་བསྒྲགས་པ། ཡང་ན་དུས་ཚོད་སུ་ཆགས་པའི་ཕྱིར་དེའི་དུས་ཚོད་དེ་ནས་བཀྲིས་བསྡུ་བ་དུ་སའི་ནང་མ་དུས་ཚོད་བགྲངས་ཏེ། ང་རང་ཚོ་དེ་ག་འདོན་པ་ཙམ་གྱིས་དེ་ག་ལས་མ་སོང་འདོན་པ་ཙམ་གྱིས་ཡོང་གི་མི་འདུག་མི་ཡོང་ཡག་དེ་ག་རེ་ཟེར་ན་བྱང་ཆུབ་ཀྱི་སེམས་མེད་པས་དེའི་སྟོབས་ཀྱིས་ལས་ཡིན་པས། བྱང་ཆུབ་ཀྱི་སེམས་དེ་ཡོད་པ་ཡིན་ན་གཟུངས་སྔགས་ནས་བཤད་པའི་ཚང་མ་ཐམས་ཅད་དེ་འགྲུབ་ཐུབ་པ་རེད། ཅི་བསམ་པའི་དོན་ཐམས་ཅད་འགྲུབ་པ།